ད་ངས་ལོ་རྒྱུས་ད་ཆ་ཚང་དྲན་གི་མི་འདུག་དེ་འཕགས་པ་རྟ་ཐུལ་གྱི་དེ་འདྲའི་སྤྱོད་ལམ་གྱི་དེ་ནི་ག་རེ་ཡིན་ནམ་དེ་ནི་གཏན་ནས་དྲན་གི་མི་འདུག་དེ་ཤཱ་རི་བུ་དང་མོའུ་འགལ་བུ་ཡིན་ནོ་ཅེས་པའི་སྤྱོད་ལམ་ལ་བརྟེན་ནས་དེ་ནི་འོ་དེ་ཅེས་པའི་ལོ་རྒྱུས་ཡོད་རེད་བ་དེ་ནི་འོ་དེ་འདྲ་ཡིན་ཙང་དེ་ནི་སྤྱོད་ལམ་ཟེར་འདི་གལ་ཆེན་པོ་རེད་འོ་སྤྱོད་ལམ་དེ་ཚོས་པ་དེ་ན་ད་ནོར་ད་ཡིན་ཡིན་གྱི་ཁྱད་པར་མི་འདུག་དེ་ནི་ག་རེ་ག་རེ་དེ་བྱས་ཆོག་རེད་ད་འདི་འདྲ་བྱས་ལམ་རིམ་བློ་སྦྱོང་ཡག་པོ་བྱ་བ་ན་ད་ལྟ་ཤོད་པ་ན་རྩོད་བྱས་མྱོང་བ་དེ་དེ་ནི་ཨ་ལས་ཤར་ཁུག་ཁ་གསལ

སློབ་པའི་ཟུང་འཇུག་དང་མི་སློབ་པའི་ཟུང་འཇུག་ཏུ་རིམ་པ་གཅིག་ན་ཐོབ་ཡོང་བ་བྱེད་པ་ཐུགས་བརྩེ་བ་དེ་འདྲ་ཡིན་ས། ད་ང་རང་དེ་ཚོ་ཐམས་ཅད་ད། ལུས་རྟེན་ལ་ཆ་བཞག་ན་དེ་ནི་འཛམ་བུ་གླིང་གི་གནས་ཚུལ་ཚིག་ཚོགས་ཅན་ལ་ཟུང་འཇུག་རྡོར་འཆང་གོ་འཕང་སྒྲུབ་པའི་ལུས་རྟེན་ལ་དེ་ནི་འཛམ་བུ་གླིང་པའི་མི་ཡིན་པ། མངལ་སྐྱེས་ཁམས་དྲུག་ལྡན་ཡིན་པ་བྱས་ད་ཡོག་རེད་པ་དེ་ནི་འཛམ་བུ་ང་རང་ཚོ་འཛམ་བུ་གླིང་པའི་མི་ནི་རེད་མངལ་སྐྱེས་ཁམས་དྲུག་ལྡན་ནི་རེད་དེ་འདྲ་ཡིན་ས་ད་ང་རང་ཚོ་ག་རེ་འཕྱུགས་བཞག་ཟེར་ན་ཉམས་སུ་མ་བླངས་པ་ཁོ་རང་འཕྱུགས་བཞག་མ་གཏོགས་ལུས་རྟེན་གྱི་ཆ་ནས་ག་གེ་ཟེར་ཡག་མི་འདུག་འོ་ད་ནི་ཆོས་སྒྲུབ་པའི་མཐུན་རྐྱེན་ཆ་ནས་ད་དེ་འདྲ་རེ་ཆུག་རེད་ད་ནི།

གང་དེ་པཎ་ཆེན་མར་མེ་མཛད་ཀྱིས་ནི་གངས་རིའི་ཁྲོད་དུ་གསལ་བར་མཛད་པ་ལས་ཕྱོགས་འདིར་རྒྱལ་བའི་ལམ་བཟང་ལྟ་བའི་མིག་དུས་མང་ཞིག་ཏུ་ཟུམ་པར་མ་གྱུར་ཏོ་དེ་ནས་བསྟན་པའི་གནད་རྣམས་མ་ལུས་པ་ཇི་བཞིན་མཁྱེན་པའི་མཁས་རྣམས་ཟད་པ་ན་ལམ་བཟང་འདི་ཡང་རིང་མོ་ཞིག་ནས་ཉམས་ཚུལ་འདི་མཐོང་ནས་བསྟན་པ་རྒྱས་བྱེད་དུ་རྒྱལ་བས་ཆོས་ཚུལ་ཇི་སྙེད་གསུངས་པ་ཀུན་ཐེག་པ་མཆོག་གི་བཞོན་པས་འགྲོ་བ་ཡི་སྐལ་བཟང་གཅིག་གི་ལམ་གྱི་རིམ་པར་ལེགས་པར་བསྡུས་ནས་ཉམས་སུ་ལེན་པའི་ཚུལ་ཧ་ཅང་རྒྱས་མིན་དོན་གྱི་གནད་རྣམས་ཀུན།

དེ་འདྲ་ཡོད་པ་ཡིན་ཙང་ང་རང་ཚོ་སློབ་གྲྭ་བློ་ཁ་མཐོ་དམན་གྱི་འོང་གི། བློ་ཁ་མཐོ་དམན་གྱི་དེ་ནི་མཐོ་པོ་ཡིན་ན་མཐོ་པོའི་བྱེད་ཡག་དེ་འདྲ་དམའ་པོ་ཡིན་ན་དམའ་པོའི་བྱེད་ཡག་དེ་འདྲ་མང་པོ་ཡོད་རེད་འོ་དེ་འདྲ་ཡི་དོན་དག་ནི་གཅིག་པ་རེད་གང་ལྟར་དོན་དག་ནི་ལབ་རྒྱུ་འདང་ག་ན་རེ་ཡོད་པས་དོན་དག་ཆ་ཚང་མ་གཏོགས་དེ་ལ་ཆད་ལྷག་ཆད་རུ་ཁ་ཁ་ཡོད་མ་རེད་དེ་འདྲ་ཡིན་ཙང་འོ་དེ་ཚོ་སློབ་པ་གོང་མ་བཤད་ནས་གང་ལྟར་བས་ཨུ། ད་ང་རང་ཚོ་ད་རེ་བས།

རྒྱུད་གྲྭ་རྣམ་གཉིས་བོད་སོག་སྔ་ན་རྒྱ་གར་ས་ཐོག་ལ་ཡོད་པ་ཡིན་ཙང་འོ་འདི་ཚོ་ཐམས་ཅད་ནང་ཕན་ཚུན་ཐོག་ཕན་ཚུན་བ་དེ་ནི་དེ་ནི་ང་རང་ཚོ་ཐམས་ཅད་དེ་ནི་རྗེ་རིན་པོ་ཆེ་གི་དཔལ་བསྟན་པའི་དེ་ནི་སོན་རྩིས་ངེས་འོ་དེ་དེ་གསུངས་པ་ནི་ཉམས་ལེན་བྱེད་མཁན་ཤ་སྟག་ཡིན་ཙང་དེ་ཚོ་ཐམས་ཅད་ལ་ཡོད་པ་ནང་ཕན་ཚུན་བ་དེ་མེད་པ་གཅིག་བ།

དེ་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ད་བསྟན་པའི་འབྱུང་ཁུངས་གྱུར་པ་དེ་ནི་དད་སེམས་ཟབ་མོ་རྣམ་པར་ཞི་སྟེ་གསང་ཆེན་རྒྱུད་གྲྭ་རྣམ་གཉིས་ཀྱི་ནི་འོག་ཏུ་སུ་རེད་ཨོ་དེ་འདྲ་ཡིན་ཙང་དེ་ལ་ད་ལྟ་ཞུས་པ་ནང་བཞིན་གྱི་དེ་ནི་ཐུགས་མཐུན་པ་གཅིག་དང་ནང་ཨ་ལ་གཙོ་བོ་ཐུགས་མཐུན་པ་གཅིག་དང། དེའི་ནང་ནས་དེ་ནི་རང་རང་གིས་ཁས་བླངས་པའི་དམ་ཚིག་སྡོམ་པ་དང་བ་ཡག་པོ་བསྲུངས་ནས་འོ་དེ་ནི་བས་འོ་དེ་ནི་བ། ཁྲིམས་གཙང་པོ་ཡག་པོ་བྱས་ནས་དེ་ནི་འོ་དེ་ནི།

ང་རང་ཚོ་ཁོ་ཁྱོད་རང་ཚོ་ཐམས་ཅད་ད་གང་ཡིན་ན་ཡིན་དེ་ནི་ནང་པ་ཡིན་ས་ནི་དོན་དག་ཡོད་ཉིད་དེ་ནི་ཕ་བུ་གཅེས་ན་ཕྱི་མའི་འདུ་ཤེས་ན་གཅེས་པ་བྱེད་བྱེད་ཡིན་ས་ནི་དེ་ནི་ང་ཚོ་མི་ནག་པ་ཡིན་སུ་བྱས་ནས་དེ་ནི་འོ། ཅིག། ག་རེ་བྱས་ནས་བྱས་ཆོག་གི་ཡོད་སོ་རོགས་དེ་འདྲས་མ་ཡིན་པ་ཅིག་གོ་འདུག་ཡོད་ཉིད་ད་སྡིག་སྤོང་དགེ་སྒྲུབ་བླང་དོར་ཟེར་མཁན་དེ་ཡག་པོ་མ་བྱས་ན་དེ་ནི་འོ་ཁྱེད་ཚོ་མི་ནག་པ་རེད་ཁག་ཡོག་མ་རེད། གྲྭ་པ་མ་རེད་ཁྱེད་རང་ཚོ་མི་ནག་པ་ཡིན་ས་དེ་ཁག་ཡོག་མ་རེད་སུ་གཅིག་མི་ཚེ་བཏང་གི་ཡོང་གི་མ་རེད་འོ་དེ་མི་འོ་ཡིན་ས་གང་ད་སྡིག་སྤོང་དགེ་སྒྲུབ་བླང་དོར་ཡག་པོ་བྱས་གོ་རེད་དེ་ཡིན་ས་ད་མི་ནག་པ་ཡིན་ནི་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཟེར་མཁན་དེ་མི་ནག་ཚོ་གིས་བསྲུང་གོ་རེད་འོ་དེ་འདྲས་ཡིན་ས། དེ་ཚོ་ལ་ཡག་པོ་གསུང་དང་དེ་ཚོ་ཤེས་པར་བྱེད། དེ་ག་ནང་ཤེས་ན་དེ་ནི་ང་རང་ཚོ་ཕ་བོང་ཅན་ཚོའི་འདུ་ཤེས་ནས་བྱས་པ་ཡིན་ཙང་དེ་ནི་ནམ་རྒྱུན་ཁ་འདོན་གྱི་ཆོག་སོ་སོ་གཅིག་ཁ་འདོན་གཅིག་གྱོན་པ་ཡོད། ཐོས་པ་ཡོད་ན་ནི་ཨང་ཀི་དང་པོ་རེད་དེ་མེད་པ་ཞིག་ཡིན་ན་ཡང་དེ་ནི་རྒྱུན་དུ་སྐྱབས་འགྲོ་དང་དེ་ནི་མ་ཎི་སེང་རེད་བོ། ཕྱག་འཚལ་སྐུ་ཆུང་བཅས་རེད་བོ་དེ་ཚོ་དེ་ནི་ནི་དེ་ནི་དེ་རྒྱུན་དུ་མ་ཆག་པ་ཡག་པོ་བྱས་ནས་དེ་འདྲ་ཡིན་ཉིན་ད། སྐྱབས་དཀོན་མཆོག་ལ་བྱོས་ལག་ལེན་དེ་ལས་འབྲས་ལ་བྱས་ནས་བྱས་ན་ཡིན་ན་ཡག་པོ་ཡོང་གི་རེད་བོ་སྐྱབས་དེ་དཀོན་མཆོག་ལ་བྱོས། འོ་དེ་ལག་ལེན་བྱས་ཡག་དེ་དག་ལས་འབྲས་ལ་བྱས་ནས་དེ་འདྲ་ཡིན་ཉིན་ཕེབས་གི་ཡོད་བོ། ལས་འབྲས་དང་མཐུན་པ་ཅིག་ཡག་པོ་བྱེད་ཀྱི་ཡིན་ན།

བསྒྲགས་ཏེ་འཆད་རྒྱུ་ཟེར་ན་ཡང་མི་འདུག་ཉན་དུ་འོང་རྒྱུ་ཟེར་ན་ཡང་མི་འདུག་འོན་ཏེ་ཡིན་ཙང་གོང་ས་སྐྱབས་མགོན་ཆེན་པོ་ཡིན་ཙང་ནི། གོང་ས་སྐྱབས་མགོན་ཆེན་པོས་ང་རང་ཚོ་བོད་རང་བཙན་རང་དབང་ཞི་བདེ་ཆོས་དང་སྲིད་ཀྱི་ལས་ཀ་བྱེད་ཆོག་པ་སྐོར་ལ་གང་ས་ཅིའི་ཐད་ལ་ཡང་དེ་ནི་བཀའ་སློབ་དེ་ནི་རབ་དང་རིམ་པ་དེ་དེ་ནི་གནང་དང་གནང་བཞིན་པ་ཞིག་ནང་བ་ཐུགས་སུ་རེད་དེ་ཚོ་ཡིན་ཙང་ད་དེ་ཚོ་ཐམས་ཅད་ཚང་མས་ཐུགས་ལ་ཡག་པོ་བཞག་པ་རེད་མ་གཏོགས་བ་ཅིག་གིས་དེ་ནི་རྒྱལ་བ་རིན་པོ་ཆེ་ཟེར་ནས་དེ་ནི་དད་པ་ཡོད་ཟེར་འཕགས་པ་སྤྱན་རས་གཟིགས་སྐྱབས་སུ་མཆི་ཟེར་ནས་དེ་ནི་ད་ག་སུ་དད་དད་པས་དེ་ནི་ཕན་གྱི་ཡོད་པ་མ་རེད།